ཨ་ནི། འབྱུང་བ་བཞི་པོ་གང་རུང་ཡིན་ན། རེག་བྱའི་སྐྱེ་མཆེད་ཡིན་དགོས་རེད་བ། དེ་ཡིན་དགོས་པ་རང་མ་གཏོགས། ཁ་དོག་དང་ས་གི་གཞི་མཐུན་གཞག་གི་མ་རེད། དབྱིབས་དང་ས་གི་གཞི་མཐུན་ཡང་དེ་གཞག་གི་མ་རེད། བ་དེ། དེ་གཞག་གི་མ་རེད། ཡིན་ནའང་དེ་འདྲའི་ཐ་སྙད་བཏགས་པ་དེ། བསྟན་བཅོས་དེ་ཚོ་བྱས་ན་ཡང་འདུག། འཇིག་རྟེན་གྱི་ཁ་སྐད་ཟེར་ན་ཡང། དེ་འདྲའི་མིང་བཏགས་པ་འདུག། བ་དང། ད་དེ་པའི་དབྱེ་བ་ཕྱེད་པ་ཚུལ་ལོ་ཆེ་རེད།